ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཉེ་ཆར་ཕྱི་ཟླ་ལྔ་པ་ཚེས་དགུ་རེས་གཟའ་ཟླ་བ་ཉིན Australia ཡི་རྒྱལ་ཡོངས་འོས་བསྡུ་འགོ་འཛུགས་ཀྱིས་འོས་བསྡུ་ཡི་ས་ཚིགས་གྲངས་ལྔ་བརྒྱ་ཙམ་སྒོ་ཕྱེས་ནས་མངའ་སྡེའི་སྤྱི་མཐུན་སྲིད་གཞུང་གི་འོས་བསྡུ། Federal Election Day། དུས་ཚོད་དངོས་ལས་སྔོན་ནས་འགོ་འཛུགས་བྱས་ཡོད་པ་རེད། ཨོ་སི་ཀྲི་ལི་ཡའི་འོས་བསྡུ་ལྷན་ཁང་གིས་འདི་ལོ་འོས་ཤོག་བླུགས་མཁན་གྱི་མི་གྲངས་བརྒྱ་ཆ་ཕྱེད་ཀ་ཙམ་གྱིས། འོས་བསྡུ་ཡི་དུས་ཚོད་དངོས་ཕྱི་ཟླ་ལྔ་པ་ཚེས་ཉེར་རྩ་གཅིག་གི་སྔོན་ནས། ཐག་གཅོད་ཚར་སྲིད་སྐོར་ཚོད་དཔག་བྱེད་བཞིན་ཡོད་འདུག་འདི་ལོ་ཆབ་སྲིད་པ་རྣམས་འོས་བསྡུ་ཡི་དྲིལ་བསྒྲགས་ལས་འགུལ་ཆེད་བྲེལ་བ་ཧ་ཅང་ཆེན་པོ་བྱེད་བཞིན་ཡོད་ཀྱང། རྒྱུ་མཚན་དུ་མ་ཞིག་གི་རྐྱེན་པས།

ཏོག་དབྱིབས་ནད་ཡམས་དེ་ད་དུང་ཡང་མི་རྣམས་ཀྱི་སེམས་ལ་བསྡད་ཡོད་པའི་རྐྱེན་གྱིས། མི་མང་པོ་ཞིག་གིས་འོས་བསྡུ་དངོས་སུ་བྱས་པའི་ཉིན་མོ། འཚང་ཁ་ཆེན་པོ་ཡོད་ཀྱི་རེད་བསམ་ནས། འོས་ཤོག་ད་ལྟ་ནས་སྔོན་ལ་བླུགས་བཞིན་ཡོད་འདུག། ཨོ་སི་ཁྲུ་ལི་ཡ་ཡི་གུ་ཡངས་ཚོགས་པ་ཡི་སྤྱི་འཐུས་འོས་མི་ཧྥི་ཨོ་ན་མཱ་ཁྲིན་ལགས་ཀྱིས། འོས་ཤོག་སྔོན་ནས་བླུག་རྒྱུ་གདམ་དགོས་པའི་རྒྱུ་མཚན་ག་རེ་ཡིན་མེད་འགྲེལ་བརྗོད་གནང་འདུག།
གང་ཡིན་ཟེར་ན་ཏོག་དབྱིབས་འགོས་ཁྱབ་ཀྱི་རྐྱེན་པས་འོས་བསྡུ་ཡི་ཉིན་མོ་འཚང་ཁ་ནང་འགྲོ་མི་དགོས་པའི་ཆེད་དུ་འོས་ཤོག་སྔོན་ལ་བླུག་གི་ཡོད་པ་རེད་འོས་ཤོག་སྔོན་ལ་བླུག་པའི་ཀུན་སློང་ཏན་ཏན་ད་ག་རང་རེད་བསམ་གྱི་འདུག་ཅེས་གསུངས་འདུག་ཉེ་བའི་ལོ་འགའ་ཞིག་ནང་འོས་ཤོག་སྔོན་ལ་བླུག་མཁན་ཇེ་མང་དུ་འགྲོ་བཞིན་ཡོད་པའི་རྣམ་པ་གསལ་པོ་ཐོན་བཞིན་ཡོད་འདུག་པ་དང། ཕྱི་ལོ་ཉིས་སྟོང་བཅུ་གསུམ་ལོའི་འོས་ཤོག་སྔོན་ལ་བླུག་མཁན་གྱི་མི་གྲངས་བཞི་ཆ་གཅིག་ཙམ་ལས་ཟིན་མེད་ཅིང

ཁོང་གིས་ཐེངས་འདིའི་འོས་བསྡུ་དེ་ང་ཚོས་ཏོག་དབྱིབས་ནད་ཡམས་ཁྱབ་བཞིན་པའི་སྐབས་སུ་བྱེད་བཞིན་ཡོད་པ་རེད། གལ་སྲིད་ཁྱེད་རང་གིས་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་སྦྲག་ཐོག་ནས་འོས་བླུགས་པ་དང། སྔོན་ལ་འོས་བླུགས་པ་གཉིས་བསྡོམས་པ་ཡིན་ན་བརྒྱ་ཆ་བཞི་བཅུ་རེད། ད་ཐེངས་ཀྱི་འོས་བསྡུ་འདིའི་སྐབས། འོས་ཤོག་སྔོན་ལ་བླུགས་མཁན་གྱི་བརྒྱ་ཆ་ལྔ་བཅུ་ཟིན་སྲིད་པ་རེད་འདུག་ཅེས་གསུངས་འདུག་འོས་ཤོག་སྔོན་ལ་བླུགས་པའི་ལས་དོན་འགོ་བཙུགས་པ་དང། ཨོ་སི་ཁྲུ་ལི་ཡ་ཡི་ཆབ་སྲིད་ཚོགས་པ་ཆེ་ཁག་གཉིས་ཀ་ཡི་འགོ་ཁྲིད་ཚོས་འོས་བསྡུའི་དྲིལ་བསྒྲགས་ལས་འགུལ་སྤེལ་གྱི་ཡོད་པ་དང།

ཁོང་ཚོས་མི་རྣམས་ལ་འོས་ཤོག་སྔོན་ལ་བླུག་རྒྱུ་མེད་སྐོར་བརྗོད་བཞིན་ཡོད་ཀྱང། ང་ཚོ་དམངས་གཙོ་ཡི་ལུང་པ་ནང་མི་དམངས་རྣམས་མཉམ་ཞུགས་དང་ག་དུས་སྟབས་བདེ་བ་ཡིན་ན་དེ་དུས་ནས་འོས་བླུགས་ན་འགྲིག་གི་རེད་ཅེས་གསུངས་འདུག་ཡང་སྲིད་བློན་སི་ཀོ་ཏི་མོ་རི་སན་མཆོག་ཨོ་སི་ཁྲུ་ལི་ཡ་ཡི་ནིའུ་སོག་ཐི་ཝཱ་ལི་མངའ་སྡེ་ཡི་ནང་ཡོད་པའི་གྲོང་ཁྱེར་ནའོ་ར་ནང་འོས་བསྡུ་དྲིལ་བསྒྲགས་ལས་འགུལ་སྤེལ་བཞིན་ཡོད་འདུག།
ཁོང་གིས་དེ་རིང་ད་ལྟ་གྲོང་ཁྱེར་ནའོ་ར་ཡི་ནང་མི་རྣམས་ཀྱིས་འོས་ཤོག་སྔོན་ལ་བླུགས་ནས་སོ་སོ་ཡི་གདམ་ག་ཐག་གཅོད་བྱེད་བཞིན་ཡོད་པ་རེད། ལས་འགུལ་འདིའི་ཐོག་ནས་དཔྱད་ཞིབ་བྱ་རྒྱུ་མང་པོ་ཞིག་ཡོད་པས་མ་ཚད། ད་དུང་མ་འོངས་བདུན་ཕྲག་འགའ་ཞིག་ནང། ཐག་གཅོད་བྱ་རྒྱུ་ལྷག་བསྡད་ཡོད་པ་རེད་ཅེས་གསུངས་འདུག་ཡང་འོས་མི་ཁག་ཅིག་གིས། དབྱིན་ཇིའི་སྐད་ཡིག་དེ་སྐད་ཡིག་གཉིས་པ་ཡིན་མཁན་རྣམས་ལ་ད་དུང་རོགས་རམ་མང་དགོས་ཀྱི་འདུག་ཅེས་འབོད་སྐུལ་བྱེད་ཀྱི་ཡོད་འདུག

ཡིན་ན་ཡང་ཨོ་སི་ཁྲུ་ལི་ཡའི་འོས་བསྡུ་ལྷན་ཁང་གིས། སྐད་ཡིག་དང་པོ་དབྱིན་སྐད་མི་རྒྱག་མཁན་རྣམས་ཀྱི་ཆེད་དུ། ཁོང་ཚོས་རོགས་རམ་ག་རེ་བྱེད་ཐུབ་པ་དེ། བྱས་ཚར་ཡོད་སྐོར་བརྗོད་འདུག།
འོས་བསྡུ་ལྷན་ཁང་གིས་འོས་ཤོག་བླུགས་སྟངས་སྐོར་གྱི་འགྲེལ་བརྗོད་དང་ཁྱབ་བསྒྲགས་སོགས། སྐད་ཡིག་མ་འདྲ་བ་སུམ་ཅུ་སོ་གསུམ་ནང། ཡིག་སྒྱུར་འགྲེམས་སྤེལ་བྱས་ཡོད་པ་རེད་ཅེས་འགྲེལ་བརྗོད་གནང་འདུག། ཁྱེད་རང་ཨོ་སི་ཁྲུ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།